གནས་ཚུལ་འདིའི་སྐོར་རྡ་རམ་ས་ལ་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་སླད་སྐུ་ངལ་ལྷུར་བཞེས་ཀྱིས་དུས་ནས་དུས་སུ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོག་བཞིན་ཡོད་པ་ལྟར་ད་ལན་ཡང་བོད་ཤིང་འབྲུག་ལོ་ཡི་བོད་ཟླ་དང་པོའི་ནང་རྒྱལ་ཁབ་ཕྱི་ནང་གི་གྲྭ་བཙུན་བཞི་བརྒྱ་ལྷག་ལ་དགེ་ཚུལ་སློང་གི་སྡོམ་པ་བསྩལ་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་ད་བར་ཁྱོན་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་འབོག་ཆོག་མཛད་ཡོད་པ་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྐུ་མདུན་ཡིད་བཞིན་ནོར་བུ་ནས་ད་ལྟའི་བར་དུ་དགེ་ཚུལ་སློང་གི་སྡོམ་པ་གནང་པའི་གྲངས་ཀ་དེ། ད་དགེ་སློང་ཕལ་ཆེར་ཁྲི་གཉིས་བརྒལ་བ་ཆགས་ཡོད་ས་རེད་ཁྲི་གཉིས་ཙམ་ཞིག། ཨ་ནི་དེ་ནས་དགེ་ཚུལ་དེ་ཕལ་ཆེར་དྲུག་སྟོང་ཅིག་ཆགས་འདུག་གྲངས་ཀ་རགས་རྩིས་བྱས་པ་ཡིན་ན་ད་ལྟ་ད་ཇི་མ་ཇི་བཞིན་གྲངས་ཀ་གཅིག་ནི་མ་མ་འཆུག་པ་ཅིག་བྱས་ད་ལམ་སང་ཞུ་ཐུབ་ཡ་མི་འདུག་རྩ་བའི་རགས་རྩིས་བྱས་ན་དེ་འདྲ་འདྲ་བོ་ཅིག་རེད། དེ་ནས་སྐུ་མདུན་ནས་དགེ་སློང་གི་སྡོམ་པ་ཐོག་མ་དེ་རྒྱ་གར་ལ་ཚུར་ཕེབས་ནས་གནང་བ་རེད། མ་གཞི་དགེ་སློང་གི་སྡོམ་པ་གནང་ཡ་དེ་ལ་སུ་སུ་རང་ཉིད་བསྙེན་པར་རྫོགས་ནས་ལོ་བཅུ་ལོན་ཚར་ནས་མ་གཏོགས་གནང་ཡ་ཡོད་མ་རེད་ཞེས་རྒྱ་གར་ལ་ཚུར་ཕེབས་ནས་གནང་ནས་ཐོག་མ་དེ་ཝ་ར་ཎཱ་སི་ལ་དྲུག་ཅུ་ཐམ་པའི་ལོ་ལ་གནང་ཡོད་ས་རེད། འདས་པའི་ཉིན་འགའ་ཤས་ནས་བཟུང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཉིན་རེའི་ནང་དགེ་འདུན་པ་གྲངས་དྲུག་ཅུ་ཙམ་ཡོད་པའི་ཚོ་ཁག་རེར་དགེ་སློང་གི་སྡོམ་པ་འབོག་ཆོག་མཛད་མུས་ཡིན་པ་བཞིན་འདི་ཚེས་ཉི་ཤུ་རྩ་དགུ་ཉིན་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་ཉི་ཤུ་ཉིན་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་བསྩལ་འདུག་པའི་ཁྲོད་འདི་གའི་རླུང་འཕྲིན་ཁང་ནས་ཧི་མ་ལ་ཡི་རི་བརྒྱུད་ནས་ཡིན་པའི་དགེ་འདུན་པ་ཁག་ཅིག་ལ་བཅར་འདྲི་ཞུས་པར ྋགོང་ས་མཆོག་གིས་མཛད་པ་འཕྲིན་ལས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་སྐབས་འབྲུག་དང་བལ་ཡུལ། Spiti། མོན་རྟ་དབང་སོགས་ཀྱི་ནང་བོད་བརྒྱུད་ནང་བསྟན་ལ་དད་པ་བྱེད་པ་ཙམ་མིན་པར་སློབ་གཉེར་རྒྱ་ཆེར་གནང་མུས་ཡིན་པ་གསུངས་ཀྱི་འདུག། དེ་ཡང་དགེ་སློང་ཡོན་ཏན་བསྟན་འཛིན་ལགས་ནི་འབྲུག་རྒྱལ་ཁབ་ནས་ཡིན་པ་དང་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་པའི་གཞུང་ལུགས་ལ་སློབ་གཉེར་གནང་བཞིན་འདུག་ཅིང་ཁོང་གིས་ད་རེས་གོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི་སྐྱེ་བ་སྔོན་མ་ཚོགས་བཟང་པོ་བསགས་པའི་འབྲས་བུ་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་གསུངས་ཅིང་ལྷག་དོན་དུ་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་སྐབས་འབྲུག་རྒྱལ་ཁབ་ནང་དུ་ནང་ཆོས་ཟེར་ན་འདོན་པ་འདོན་པ་དང། དད་པ་བྱེད་པ་ཙམ་མིན་པར་ནང་པའི་གཞུང་ལུགས་ཁག་ལ་སློབ་གཉེར་རྒྱ་ཆེར་གནང་མུས་ཡིན་པ་འགྲེལ་བརྗོད་གནང་གི་འདུག། རེད་ལགས་སྔོན་མ་ལྟ་བུ་ཡིན་ན་ང་ཚོ་འདོན་པ་འདོན་ཡ་ལ་སོགས་པ་དང་དེ་འདྲས་སྒང་ལ་མ་གཏོགས་བྱེད་ཀྱི་ང་ཚོ་དེང་སང་དཔལ་ལྡན་ཟླ་བ་གྲགས་པ་དང་དེ་ཚོ་ཀྱིས་བརྩམས་བྱས་པའི་རྒྱ་གཞུང་དེ་ཚོ་ལ་ཡང་ང་ཚོ་དེ་འདྲས་དམིགས་བསལ་གྱི་དོ་སྣང་ཡོད་མ་རེད་ཡིན་ན་ཡང་དེང་སང་སྐྱབས་མགོན་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་ཡ་བཀའ་སློབ་ཇི་ལྟར་ཕེབས་པ་ནང་བཞིན་གྱི་ང་ཚོ་འབྲུག་འདི་ལ་ཡ་མཚན་ཉིད་ལྟ་ཡ་དང་དཔེ་ཆ་ལྟ་ཡ་དཔེ་མི་སྲིད་པའི་དྲ་རྒྱའོ་རེད་ལ་བལྟས་དང་ལྟ་བཞིན་པ་རེད་ཞུ་ཡ་ཡིན།
ཡང་མོན་རྟ་དབང་ནས་ཡིན་པའི་དགེ་སློང་ཐུབ་བསྟན་འཕྲིན་ལས་ལགས་ནས་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་ཆོས་ལ་སློབ་གཉེར་གནང་མུས་ཡིན་པ་དང་ཁོང་གིས་རྒྱུན་དུ་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་བ་ཙམ་གྱིས་སེམས་ལ་རང་བཞིན་གྱིས་བདེ་བ་ཡོང་གི་འདུག་ཅེས་དང ྋགོང་ས་མཆོག་གི་མཛད་རྗེས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་ཆ་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གནང་སྟེ་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ཞབས་འདེགས་སྒྲུབ་མུས་ཡིན་པ་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་ཆ་བཤད་ན་བོད་བརྒྱུད་ནང་བསྟན་དེ་ད་ཧི་མ་ལའི་རི་རྒྱུད་སྒང་ལ་དཔེ་ཤུགས་ཆེན་པོ་ཁྱབ་བསྡད་ཡོད་ར། ཨཱ་ནི། དམིགས་བསལ་གྱིས་ད་ག་ལ་བར་ཨཱ་ནི་སྐུ་མདུན་གྱིས་ནམ་རྒྱུན་རྟག་པར་ཨཱ་ནི་གསུང་ཆོས་གནང་བཞིན་པ་ནང་བཞིན་ཨཱ་ནི་ང་ཚོ་ཨཱ་ནི་ཕྱག་དཔེ་གཙོ་བོ་དེ་ཨཱ་ནི་གཞུང་ཆེན་བཀའ་པོད་ལྔ་ལ་ཨཱ་ནི་དོན་གཉེར་སློབ་སྦྱོང་བྱེད་དགོས་ཡ་དང། དེ་འདྲ་སོང་ཙང་སྔ་མ་ཨཱ་ནི་ཨཱ་ནི་ཧི་མ་ལའི་རི་རྒྱུད་སྒང་ལ་ཨཱ་ནི་ཅིག་ཞབས་བརྟན་འགྲོ་བྱེད་བསྡད་ཡ་མ་གཏོགས་གཞུང་ཆེན་ལ་སློབ་སྦྱོང་བྱེད་ཀྱི་དེ་འདྲ་མེད་པ་མེད་པར་འགྲོ་ར། ད་དེང་སང་དེ་འདྲའི ྋགོང་ས་མཆོག་བཀའ་དྲིན་ལ་བརྟེན་ནས་དེ་འདྲའི་དགོན་པ་ག་བ་ཡིན་ན་དེ་འདྲའི་ཆགས་བསྡད་པ་དེ་དེང་སང་ཧི་མ་ལའི་རི་རྒྱུད་ལ་དེ་འདྲ་འགྲོ་བཞིན་མཐོང་གི་འདུག། ཡང་དགེ་སློང་བློ་བཟང་དོན་འགྲུབ་ལགས་ནི་ཆུང་དུས་ནས་རྒྱ་གར་བྱང་ཕྱོགས་སྤི་ཏི་དགོན་པར་ཞུགས་ཏེ་ད་ལྟའི་ཆར་སེར་བྱེས་མཁས་སྙན་གྲྭ་ཚང་དུ་སློབ་གཉེར་གནང་མུས་ཡིན་འདུག་ཅིང། ཁོང་གིས་ད་རེས ྋགོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི

གཙོ་བོ་ད་གོང་ས་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་རེད་བསམ་དྲན་གྱི་འདུག་གོང་ས་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ཡང་བཀའ་སློབ་གནང་ཨཱ་ནི་དེ་ཁོང་ཚོ་དེ་ད་སུ་ག་རེད་ད་མང་པོ་གསན་ད་དེ་འདི་གི་རེད་བསམ་དྲན་གྱི་འདུག། གཞན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལོ་འཆར་ཅན་བོད་ཟླ་དང་པོའི་ནང་དགེ་ཚུལ་དང་དགེ་སློང་གི་སྡོམ་པ་གནང་སྲོལ་ཡོད་ཅིང་དེ་ཡང་བོད་རིགས་ཙམ་མིན་པར་ཐའེ་ཝན་དང་ཀོ་རི་ཡ་སོགས་ཕྱི་རྒྱལ་མི་རིགས་ལ་ཡང་སྡོམ་པ་དེ་གཉིས་གནང་སྲོལ་ཡོད་པ་རེད། ཡོངས་གྲགས་ཀྱི་ཚུལ་ཁྲིམས་ཉིས་བརྒྱ་ལྔ་བཅུ་ང་གསུམ་ཡོད་པའི་དགེ་སློང་གི་སྡོམ་པ་ཞུ་བར་དགུང་ལོ་ཉི་ཤུ་ལོན་དགོས་ཀྱི་ཡོད་པ་དང་བླང་འདས་སུམ་ཅུ་སོ་དྲུག་ལྡན་པའི་དགེ་ཚུལ་གྱི་སྡོམ་པ་ཞུ་བར་དགུང་ལོ་བདུན་ལོན་དགོས་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ཁྱབ་ཁོངས་སྐུ་ཚབ་དོན་གཅོད་རྣམ་པ་གི་ལོ་འཁོར་ཚོགས་འདུ་བྷེལ་ཇམ་ནང་རྟེན་གཞི་བྱས་པའི་བཀའ་བརྒྱུད་ཡོན་ཏན་རྒྱ་མཚོ་གླིང་དུ་ཚོགས་གནང་ཐོག།

ཕྱི་དྲིལ་བཀའ་བློན་དང་དྲུང་ཆེ་དབུ་བཞུགས་ཐོག་ཕྱི་དྲིལ་ཁྱབ་ཁོངས་སྐུ་ཚབ་དོན་གཅོད་རྣམ་པ་གི་ཚོགས་འདུ་ཚུགས་པ་རེད། སྐབས་དེར་དོན་གཅོད་རྣམ་པས་མ་འོངས་ལས་དོན་གནང་ཚུལ་དང་སོ་སོ་གི་ཁྱབ་ཁོངས་ཕྱི་གི་རྒྱལ་ཁབ་ཁག་ལ་བོད་དོན་དང་འབྲེལ་བའི་འབྲེལ་བ་གནང་སྟངས་སོགས་གོ་བསྡུར་གནང་ཡོད་པ་རེད་འདུག་བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་སྡེ་ཚན་གྱི་ཁོངས་སུ་ཕྱི་གི་རྒྱལ་ཁབ་ཁག་བཅུ་གཉིས་ནང་སྐུ་ཚབ་དོན་གཅོད་ལས་ཁུངས་ཟུར་འཛུགས་གནང་ཡོད་པ་དང།

སྒྲ་གདངས་སྤེལ་བ་སུ་ཙམ་ཡོད་པ་དེ་དག་ལ་དེང་ཆེས་ནང་སྔགས་རྒྱས་དང་ད་ལྟའང་མུ་མཐའི་སྔགས་ལས་ལྷག་པ་ཡང་དག་ལ་འབད་རྩལ་གནང་དགོས་པའི་སྐོར་སུ་གསུངས་ཡོད་འདུག་ད་ཐེངས་ཀྱི་ཚོགས་འདུ་ལ་སྐུ་ཚབ་དེང་ཆེས་ཅེ་ཙི་དང་ཧྥ་རན་སི་གི་འབྲེལ་མཐུད་པ་ལྷོ་ཨ་ཧྥི་རི་ཀ་གི་རྟ་སྒྲིག་དགེ་རྒན་ཚེ་བཀྲིས་གྲོང་འཕགས་རྣམ་གཉིས། པོ་རོག་སོགས་དེང་ཆེས་ཁོང་གི་དྲུང་ཆེ་ཚེ་བཀྲིས་རྩིས་པ་སྤྱིའི་ཚོགས་བཅར་གནང་ཡོད་འདུག།

ནས་ང་ཚོའི་ངོས་ནས་གོ་སྒྲིག་གི་གང་ཡོད་ཅི་ཡོད་འདུག་ཞུས་པ་ཉིད་ནས་གོ་སྒྲིག་དེ་གི་དེ་གང་འཚམ་ཚགས་ཚུད་འདྲ་བོ་ཅིག་བྱུང། འོ་དེ་འདྲའི་འདྲ་བོ་ཅིག་ང་རང་བསམ་པ་ལ་དེ་འདྲའི་ཚགས་ཚུད་འདྲ་བོ་ཅིག་བྱུང་སོང་དྲན་དྲན་འདྲ་བོ་བྱུང་སོང། དེ་བཞིན་ནིའུ་ཛི་ལནྡ་བོད་རིགས་གཞོན་སྐྱེས་རྣམས་དང་ཟུར་དུ་མཇལ་འཕྲད་ཀྱིས་བོད་དོན་སྐོར་གསུང་བཤད་དང་དྲི་བ་དྲིས་ལན་གནང་ཡོད་འདུག་དེའི་ཐད་ལ་ཡང་ཁོང་གིས་མུ་མཐུད་དེ་ས་གནས་སུ་གཞོན་སྐྱེས་མང་པོ་མེད་ཀྱང་བརྒྱ་ཕྲག་ཙམ་གྱི་གཞོན་སྐྱེས་ཁག་ཅིག་ནས་ཡག་པོ་བྱུང་སོང་ཞེས་ཁོང་ལ་ཞུ་མཁན་འདུག་པ་མུ་མཐུད་དེ་ངོ་སྤྲོད་གནང་བསྡད་འདུག། སྤྱིར་ད་ཉིན་ཤར་ཕྱོགས་དེ་འདྲའི་གི་ཡིན་ཡང་ཡིན་མང་པོ་ཞེ་པོ་ཅིག་གི་གི་ཡོད་མ་རེད་ཡིན་ནའི་ལས་མང་པོ་དཔེ་ཕེབས་བཞག་དེ་ནི་ཁོ་རང་ཚོ་ཡིན་ནི་ལས་འདུག་སེ་དགའ་ཚོར་ཆེན་པོ་དང། ཐུགས་ཕན་སོས་ལ་དང་འོང་འདུག་སེ་འོང་མ་འོངས་པ་ན་གཅིག་བོད་དོན་གྱི་ཐོག་ལ་ཡང་གཅིག་འདུག་སེ་མི་འགོར་པ་ཡག་གི་ཐོག་ལ་ཉམས་མྱོང་བཟའ་བ་དང་འདུག་སེ། ཅི་སི་ཉེ་ཤི་རྩ་ཆེ་ཉན་གྱི་སྔ་དྲོ། སྲིད་སྐྱོང་མཆོག་གིས་ཇི་ནི་ཝ་ནི་ཡེ་བྷི་གི་པུ་རོ་སོ་ཡུ་ཨོ་ཨེལ་ཞེས་པའི་ས་ཁོངས་ཀྱི་སངས་རྒྱས་པ་ཇཱ་མེའོ་ཆ་དྷི་ལགས་ཀྱི་བཅར་འདྲིར་དང་ལེན་གནང་རྗེས། པེའུ་ཅིང་གི་ས་དེ་མཇལ་ཁང་དུ་ནེ་ལྡི་ལན་དུ་བྷི་ཏེན་རྒྱལ་སྤྱིའི་ཚོགས་པ་ནེ་ལྡི་ལན་དུ་བྷེ་རི་ལྷན་ཚོགས་གཅིག་གིས་གོ་སྒྲིག་ཞུས་པའི་དགོངས་ཚད་ཚོགས་འདུ་ལ

རྒྱག་རྒྱུ་གི་ལས་འཆར་ནང་སྡེ་དགེ་རྫོང་གཙོས་ཆབ་མདོ་ཐེ་བ་གི་དགོན་པ་ཁག་དྲུག་དང་གྲོང་ཚོ་གཉིས་ཀྱི་ས་གནས་མི་མང་རྣམས་ས་གནས་གཞན་དུ་གནས་སྤོ་དགོས་པའི་བཀའ་རྒྱ་བཏང་བ་དེས། ཐོག་མར་ཟླ་འདིའི་གི་ཕྱི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་གི་ལས་ཁུངས་ཨ་མདུན་དུ་བོད་མི་མང་ཚོགས་ནས་ཞུ་འབོད་ཀྱི་ལས་འགུལ་སྤེལ་བར་བརྟེན། ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ནས་རྒྱ་ནག་གཞུང་གི་ཉེན་རྟོག་པ་ཁྱོན་ཆེ་དབོན་པོ་སྟོད་དུ་ཆེད་གཏོང་གིས་དབོན་པོ་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་བོད་མི

རྒྱ་ནག་གཞུང་གི་བྱེད་བབ་དེ་ལ་ངོ་རྒོལ་དང་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་བསྐྱེད་ཞུ་ཆེད་ལས་འགུལ་འདི་སྤེལ་བ་ཡིན་པ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག། ལྷན་ཚོགས་གཉིས་ཀྱི་གོ་སྒྲིག་གི་ཐོག་ནས་ད་རེས་འདི་ལ་ཡང་རྒྱ་ནག་གཞུང་ལ་ཡང་ང་ཚོའི་ངོས་ནས་ངོ་རྒོལ་མཐའ་གཅིག་ཏུ་ཡོད་ལབ་པ་དང་མཉམ་དུ་ལ་ཡང་ང་རང་ཚོ་གཞིས་ལུས་སྤུན་ཟླ་རྣམ་པ་ཚོ་ལ་ཡང་ཁྱེད་རང་ཚོའི་རྒྱབ་ལ་ཡང་ང་ཚོ་ག་དུས་ཡིན་པ་ཡིན་ནའང་ཡོད་ཅེས་འདི་བརྡ་ལན་ཕུལ་ཡས་ཀྱི་ང་ཚོ་འདི་ཐོག་ལ་འདུ་འཛོམས་བྱས་པ་རེད་ཕྱིས་ཀྱི།

རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་ཆེད་བཙན་ཤེད་ངང་ས་གནས་མང་ཚོགས་གནས་སྤོ་དགོས་པར་བཙན་བཀའ་གཏོང་བ་ལ་གཟའ་འཁོར་གཉིས་ཀྱི་སྔོན་ནས་ས་གནས་མང་ཚོགས་ཀྱིས་ངོ་རྒོལ་མུ་མཐུད་བྱེད་བཞིན་པ་དེ་སྤྱི་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་གཉིས་ཉིན་དབོན་སྟོད་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་སོགས་མང་ཚོགས་ཆིག་སྟོང་ལྷག་འཛིན་བཟུང་བྱས་པ་རེད། སྡེ་དགེ་ཕྱོགས་ཀྱི་གནས་སྟངས་དང་འབྲེལ་ནས་ཨ་མི་རི་ཀ་ཕྱི་སྲིད་ལྷན་ཁང་གི་སྤྱི་དམངས་བདེ་འཇགས་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་གི་དྲུང་གཞོན་དང་ཨ་མི་རི་ཀ་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུཛ་ར་ཛེ་ཡ་ལགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྤྱི་ཚོགས་དྲ་ལམ། X། དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་འོག་གྲོང་སྡེ་གནས་སྤོ་དང་དགོན་པ་རྩ་མེད་བཟོ་བཞིན་གྱི་ཉེན་ཚབས་ལ་བོད་མི་རྣམས་ཀྱིས་ངོ་རྒོལ་བྱས་རྗེས་འཛིན་བཟུང་བྱེད་པའི་གནད་དོན་དེས་ཐུགས་འཚབ་ཆེན་པོ་བྱུང་བ་དང་ཅང་ནང་ཞང་གི་བལ་མོ་འབྲོག་མོ་ཐོ་ཐུང་དང་མ་གྱི་རུང་ལ་ངེས་པར་དུ་བཙག་གི་ཚེ་དགོས་ཀྱི་དང་ཙོང་པོ་དང་ས་ཤན་གདང་གཉིས་སྲིད་ཀྱི་ཆང་གི་ལག་རྟགས་ནང་ས་ནི་བལ་མོ་ངེས་པར་དུ་ཆ་ཤས་ལེན་འཇོག་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད། ཨ་རི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཐིག་གི་ཆེས་མཐོ་ལྷན་ཚོགས་ཀྱི་ཚོགས་གཙོ་གིས

ཨ་རིའི་ནང་གི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པ CHRD ཞེས་པ་གི་ཉམས་ཞིབ་པ་དང་ཞུ་གཏུག་འབྲེལ་མཐུད་པ William Nee ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱ་ནག་གཞུང་གིས་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་འོག་བོད་མིའི་སྡོད་ཁང་དང་དགོན་སྡེ་གཏོར་བཤིག། མི་མང་གནས་སྤོ་དགོས་པ་གི་བཙན་བཀའ་གཏོང་བཞིན་པའི་གནས་སྟངས་དེས་ས་གནས་བོད་མི་གི་འཚོ་གནས་དང་རིག་གཞུང་ལ་དོ་ཕོག་ཐེབས་ངེས་པ་མ་ཟད། དུས་རབས་བཅུ་གསུམ་པ་ནས་བཞེངས་པའི་དགོན་སྡེའི་ལྡེབས་རིས་མང་པོ་རྩ་མེད་འགྲོ་ངེས་པས། ང་ཚོས་རྒྱ་ནག་གཞུང་ལ་འབྲི་ཆུའི་རྒྱུད་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་འཆར་གཞི་དང་འཛིན་བཟུང་བྱས་པའི་བོད་མི་རྣམས་ཀྱི་གནས་སྟངས་ཕྱི་གསལ་ནང་གསལ་བཟོ་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད། མ་ཟད་འཛམ་གླིང་གི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས་རྒྱ་ནག་གི་འཛུགས་སྐྲུན་ལས་གཞི་འོག་ས་གནས་ཀྱི་མི་སེར་ལ་གནས་བབ་ཉེན་ཅན་བཟོ་བཞིན་པ་ལ་དོ་སྣང་ཡོང་བའི་རེ་བ་བྱེད་བཞིན་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་ཁ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Geneviève Tremblay ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བ་ལ་ཡིག་ཐོག་ལན་འདེབས་གནང་བའི་ནང། རྒྱ་ནག་གཞུང་གིས་སྡེ་དགེ་ནས་བོད་མི་འཛིན་བཟུང་བཀག་ཉར་བྱས་པའི་གནས་ཚུལ་དེར་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་ལ། དེའི་ཐད་ཁ་ན་ཌ་གཞུང་གིས་ཞིབ་བརྟག་ནན་པོ་བྱེད་བཞིན་ཡོད། ཁ་ན་ཌ་གཞུང་གིས་རྒྱ་ནག་དཔོན་རིགས་ཚོ་ལ་སྨྲ་བརྗོད་རང་དབང་དང་འདུ་འཛོམས་རང་དབང་བེད་སྤྱོད་བྱེད་མཁན་འཛིན་བཟུང་བྱས་པའི་བོད་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད།

ནན་གྱིས་གནང་ཡོད་པ་རེད། ཡང་འདི་ཚེས་ཉི་ཤུ་རྩ་ལྔ་ཉིན་ཡུ་རོབ་མཐུན་ཚོགས་ཀྱི་ལྟེ་གནས་བྷེལ་ཇམ་གི་རྒྱལ་ས་བྷ་ར་སེལ་ནང་ཚུགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ཚོགས་ཆེན་ཐེངས་དགུ་པ་བསྐྱངས་གྲུབ་སྐབས་ད་ཐེངས་རྒྱ་ནག་གཞུང་གིས་སྡེ་དགེ་རྫོང་ཁོངས་འབྲི་ཆུ་རྒྱུད་ཀྱི་བོད་མི་ཆིག་སྟོང་ལྷག་འཛིན་བཟུང་དང་ཆུ་མཛོད་གློག་འདོན་ས་ཚིགས་གསར་རྒྱག་ཆེད་གནས་སྤོ་དགོས་པའི་བཙན་བཀའ་གཏོང་བཞིན་པའི་གནས་ཚུལ་ཐོན་པ་དེའི་ཐད་རྒྱ་ནག་གཞུང་གིས་བོད་མི་ཚོ་གི་ཐོབ་ཐང་ལ་བརྩི་འཇོག་མི་བྱེད་པར་ཚད་ལས་འདས་པའི་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱས་པ་ནི་བཟོད་ཐབས་མེད་པ་ཞིག་ཡིན་ཞིང་འཛམ་གླིང་སྤྱི་ཚོགས་ཀྱིས་བོད་ནང་གི་བོད་མི་ཚོ་གི་འབོད་སྒྲ་དང་རྒྱ་ནག་གཞུང་གིས་བོད་ནང་དུ་ནོར་འཁྲུལ་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པ་གི་བྱ་སྤྱོད་ལ་བོད་མི་ཚོ་གིས་ཁ་གཏད་གདོང་ལེན་བྱེད་པ་གི་དངོས་བདེན་གྱི་གནས་སྟངས་རྣམས་ངེས་པར་དུ་ཤེས་རྟོགས་ཐུབ་པ་བྱ་དགོས་པ་གི་སྐོར། གསལ་བསྒྲགས་སྤེལ་བ་ནང་ནན་གྱིས་གནང་ཡོད་པ་རེད། ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤི་ཡ་འགན་འཛིན་ཨི་ལཱན་བྷར་སོན་ལགས་ནས་ཀྱང་རྒྱ་ནག་གཞུང་གིས་སྡེ་དགེ་རྫོང་ཁོངས་སུ་ཞི་བའི་ངོ་རྒོལ་བ་འབོར་ཆེན་འཛིན་བཟུང་བཀག་ཉར་བྱས་པ་དེས། འབྲི་ཆུའི་རྒྱུད་དུ་མུ་མཐུད་ནས་ཆུ་མཛོད་བརྒྱབ་ན་བོད་མིའི་གཞིས་ཆགས་དང་རིག་གཞུང་འཚོ་ཐབས་བཅས་ལ་གནོད་ཚབས་ཀྱི་ཤུགས་རྐྱེན་ཆེན་པོ་ཐེབས་སྲིད་པ་གསལ་པོ་རེད་ཅེས་འགྲེལ་བརྗོད་གནང་ཡོད་པ་མ་ཟད། ཁོང་གིས་ད་དུང་རྒྱ་ནག་གཞུང་གིས་འཛུགས་སྐྲུན་གཙོ་གནད་དཀར་གནས་དེ་དམངས་ཚོགས་ཀྱི་བདེ་སྡུག་ལ་ལྟ་རྒྱུ་ཧ་ཅང་གལ་ཆེན་པོ་ཡིན་པ་ཡང་གསུངས་འདུག་གོང་གི་སྡེ་དགེ་ཕྱོགས་ཀྱི་གནས་ཚུལ་དེར་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་ལ་སྐྱོན་བརྗོད་གནང་འདུག་ལ་དེ་བཞིན་བོད་མི་གི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གིས་རྒྱ་ནག་གི་བྱ་སྤྱོད་ལ་སྐྱོན་བརྗོད་དང་འབྲེལ་ཧེ་མུ་དང་བྷེ་ཏའི་འཇའ་ཇུ་བ་སོགས་ཀྱིས་ཨ་རི་དང་ཡུ་རོབ་སོགས་ནུབ་ཕྱོགས་རྒྱལ་ཁབ་ཁག་ནང་གི་རྒྱ་ནག་གཞུང་ཚབ་ཀྱི་མདུན་བཙུགས་ས་ནི་གང་ཟག་ལ་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྐད་དང་ཡིན་མོ་ཡིན་པ་རེད། རྒྱ་ནག་གཞུང་གིས་སྡེ་དགེ་ཝན་ཏེ་མཁར་ཕྱི་མཛེས་གློག་ཁུངས་ས་རྒྱ་གི་ལས་གཞི་འོག་ཉུང་མཐའ་རྒན་པ་ཁྲའོ་དང་གྲོང་ཚོ་གཉིས་གནས་སྤོ་ཚིས་དགོས་མཁོར་འགྱེད་བཞིན་ཡོད་པ་རེད། ཨེ་ཤ་རོང་གློག་འཕྲིན་ཁང་གིས་ད་བར་ཤེས་རྟོགས་ཙམ་གྱི་རྒན་པ་ཁྲའོ་ནི་སྡེ་དགེ་ཁུལ་གྱི་ཝན་ཏེ་རྒན་དང་ཡན་ནེ་རྒན།

འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་ཡང་ཨ་རིའི་ནང་བཅའ་བཞུགས་རྒྱ་ནག་གི་གཞུང་ཚབ་ཁང་གི་མགྲིན་ཚབ་པ་ལིའུ་ཕིན་ཡུས་ལ་གོང་ཞུས་པའི་ཁམས་སྡེ་དགེའི་ནང་བོད་མི་འཇུ་བཟུང་སྐོར་གྱི་གནད་དོན་འདི་གི་ཐད་ཡིག་ཐོག་བཅར་འདྲི་བྱས་པ་ལ། ཁོང་གིས་གློག་འཕྲིན་བརྒྱུད་ཡིག་འཕྲིན་གཅིག་གི་ནང་ཁམས་སྡེ་དགེ་བ་གི་འཇུ་བཟུང་སྐོར་གྱི་དོན་རྐྱེན་དེའི་ཐད་ཁོང་གིས་ཤེས་རྟོགས་མེད་སྐོར་དང། ཡང་ཁོང་གིས་ཡིག་འཕྲིན་ནང་མུ་མཐུད་དུ།